ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། Australia ཡི་ནང་མི་རྒན་པ་སུ་ཞིག་གིས་གལ་སྲིད་ཁྲིམས་འགལ་ནག་ཉེས་བསགས་ཡོད་ཚེ་གནད་དོན་དེ Australia ཡི་ཉེས་དོན་ཁྲིམས་ལུགས་ནས་ཐེ་ཇུས་བྱེད་ཀྱི་ཡོད་པ་རེད། དེ་ཡང་དག་སེལ་མཐུན་རྐྱེན Correctional Facility ནས་མི་སུ་ཞིག་གིས་ཁྲིམས་འགལ་དང་ནག་ཉེས་བསགས་ནས་དུས་ཡུན་ལྗིད་ཆེས་ཀྱི་ཁྲིམས་ཆད་ཁུར་བཞིན་ཡོད་ཚེ་དག་སེལ་རོགས་རམ་དང་དེ་བཞིན་བཙོན་ཁང་ཁག་གིས་བཙོན་པ་ལ་ཚེ་ལས་བརྒལ་བ་བསྡུ་བཙུགས་ལག་བསྟར་བྱེད་ཀྱི་ཡོད་མེད། གཞན་ཡང་བཙོན་པ་རྣམས་ཀྱི་ཤུལ་དུ་ལྷག་པའི་ནང་མིའི་གནས་སྟངས་ལ་ཡང་ཞིབ་འཇུག་རོགས་རམ་གནང་གི་ཡོད་འདུག་ཨོ་སི་ཀྲུ་ལི་ཡ་ཡི་ནང་ནག་ཉེས་དག་སེལ་རོགས་རམ་བྱེད་མཁན་གྱི་ལྟེ་གནས་ཁག་བརྒྱ་དང་བཅོ་ལྔ་ཙམ་ཡོད་ཅིང་དེ་དག་ཚང་མ་གཞུང་གིས་འཛིན་སྐྱོང་བྱེད་བཞིན་པ་དང་ཡང་ན་སྒེར་གྱིས་འཛིན་སྐྱོང་བྱེད་བཞིན་པ་གཉིས་ཀ་ཡོད་འདུག། ཨོ་སི་ཁྲུ་ལི་ཡའི་མངའ་སྡེ་དང་ས་ཁུལ་ཚང་མ་ཡི་ནང་ཁྲིམས་ཀྱི་ལམ་ལུགས་འདྲ་པོ་ཡོད་ཀྱང་ཁྲིམས་ལུགས་དབང་ཚད་ཀྱི་དོ་དམ་ཁྱབ་ཁོངས་སོ་སོ་ཡིན་པ་རེད་ཨོ་སི་ཁྲུ་ལི་ཡའི་རྣམ་གྲངས་རིག་པ་ཡི་ངོ་ཚབ་ལས་ཁུངས་ཨེ་བྷི་ཨེས་ཀྱིས་ཨོ་སི་ཁྲུ་ལི་ཡའི་ནང་མི་དར་མ་བཙོན་པ་ཡི་གྲངས་ཐོ་ཞིབ་ཕྲ་བསྡུ་རུབ་བྱས་ཡོད་པ་དང་ཝི་ལམ་མེ་ལན་ལགས་ནི་ཨོ་སི་ཁྲུ་ལི་ཡའི་རྣམ་གྲངས་རིག་པ་ཡི་ངོ་ཚབ་ལས་ཁུངས་ཨེ་བྷི་ཨེས་ཀྱི་དབུས་རྒྱལ་ཡོངས་ཉེས་དོན་དང་ཁྲིམས་ལུགས་སྐོར་རྣམ་གྲངས་རིག་པ་ཡི་འགན་འཛིན་ཞིག་ཡིན་པ་རེད།
ཁོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ཕྱི་ཟླ་དྲུག་པ་ཡི་ནང་ང་ཚོ་ལ་ནག་ཉེས་དག་སེལ་བྱ་རྒྱུ་ཡི་བཙོན་པ་ན་གཞོན་གྲངས་བཞི་ཁྲི་སུམ་སྟོང་ཙམ་ཡོད་པ་རེད། དེའི་ནང་མི་གྲངས་ཆིག་ཁྲི་ལྔ་སྟོང་ཙམ་གྱོད་ཞིབ་ལ་སྒུག་ནས་སྡོད་ཡོད་པ་རེད། བཙོན་པ་དེ་དག་ནང་མི་གྲངས་བརྒྱ་ཆ་དགུ་བཅུ་གོ་གཉིས་ནི་སྐྱེས་པ་དང་བརྒྱ་ཆ་བརྒྱད་ནི་བུད་མེད་རེད། སྤྱི་ཡོངས་ཁྲིམས་ཐག་བཅད་པའི་བཙོན་པ་རྣམས་ཀྱིས་ལོ་ཚད་གསུམ་དང་ཕྱེད་ཀ་ཙམ་བཙོན་ཁང་ནང་སྡོད་དགོས་ཀྱི་ཡོད་པ་རེད། ཤེས་དགོས་པའི་གནད་དོན་གལ་ཆེན་ཞིག་ནི་བཙོན་ཁང་ནང་གི་བཙོན་པ་ཡི་གྲངས་འབོར་བསྡུར་ཚེ་དེ

སྐུ་ཞབས་ཝི་ལམ་ལགས་ཀྱིས་ང་ཚོས་ཤེས་རྟོགས་བྱུང་བའི་གནས་ཚུལ་ནང་བཙོན་པ་ཡི་ལམ་ལུགས་ནང་མི་འབོར་ཆིག་ཁྲི་ཙམ་གྱི་ནང་ན་གཞོན་བཙོན་པ་ཡི་གྲངས་འབོར་ཉིས་བརྒྱ་བཅུ་བཞི་ཙམ་རེ་ཆགས་ཀྱི་ཡོད་པ་རེད་གལ་སྲིད་ང་ཚོ་ཨབ་རི་ཇི་ན་དང་ཐོ་རི་སི་གླིང་ཕྲན་གྱི་སྤྱི་ཚོགས་ནང་བལྟས་པ་ཡིན་ན་ཁོ་ཚོ་ཡི་མི་འབོར་འབུམ་གཅིག་རེ་ཡི་ནང་བཙོན་པ་མི་གྲངས་ཉིས་སྟོང་བཞི་བརྒྱ་བཅུ་གཉིས་རེ་ཆགས་ཀྱི་འདུག་དེ་ནི་སྤྱི་ཡོངས་མི་འབོར་དང་བཙོན་པ་ཡི་གྲངས་བསྡུར་ཚད་བརྒྱ་ཆ་ལས་ལྡབ་བཅུ་མང་བ་ཆགས་འདུག་ཅེས་གསུངས་འདུག།

མི་དེ་ནག་ཉེས་ཞིབ་འཇུག་བྱེད་བཞིན་ཡོད་ནའང་འདྲ། གང་ལྟར་མི་དེ་ཡི་ནག་ཉེས་ཤེས་རྟོགས་བྱུང་ཡོད་མེད་གང་ལྟར་ཡང། བཀག་ཉར་ཁང་དེ་དག་གང་རུང་ནང་བཞག་གི་ཡོད་སྐོར་བརྗོད་འདུག་ཁྲིམས་ཞིབ་ཆེད་དོ་དམ་འོག་བཞག་ཏུ་བཅུག་པའི་བཙོན་པ་ནི། མི་སུ་ཞིག་གིས་ཁྲིམས་འགལ་ལ་སྐྱོན་འཛུགས་བྱས་ནས་འཛིན་བཟུང་བྱས་རྗེས་ནག་ཉེས་ཞིབ་དཔྱོད་དང་ཡང་ན། ཁྲིམས་ཐག་བཅད་པར་སྒུག་མཁན་རྣམས་དོ་དམ་འོག་བཀག་སྐྱིལ་བྱས་པ་ཞིག་ཡིན་པ་རེད། ཅང་སི་མི་ཐི་ལགས་ཀྱིས་བཙོན་པ་ཡི་གྲངས་འབོར་ནང

ནག་ཉེས་མི་འདྲ་བ་དང་དགོས་མཁོ་ཡང་མི་འདྲ་བ་ཆགས་ཀྱི་ཡོད་པ་རེད། བཙོན་ཁང་ནང་ཡོང་བའི་བུད་མེད་བཙོན་པ་མང་པོ་ཞིག་ནི་ཐོག་མ་ནས་སེམས་གཅོང་དང། རྨས་སྐྱོན་ཕོག་བསྡད་པ་དེ་འདྲ་རེད་འདུག་པས་དེའི་ཐད་ལ་ང་ཚོས་བསམ་ཞིབ་བྱེད་དགོས་པ་ཆགས་འདུག་ཞེས་གསུངས་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།